དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་གཅིག་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་དེ་ཞེས་གོ་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་མཚོ་སྔོན་དངོས་གྲུབ་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་པོ་ཞིག་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་དགོས་པ་རེད་ཞེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཞོན་སྐྱེས་ཚོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་བའི་རྗེས་བཀའ་བསྩལ་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་མིའི་སྒྲིག་འཛུགས་ཀྱིས། ཕྱིས་འབྱོར་བོད་མི་རྣམས་ཀྱི་ཆེད། མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་ཁོངས་སུ། སྡོད་ཁང་བཞི་བཅུ་གསར་རྒྱག་ལེགས་གྲུབ་ཟིན་ནས་དབུ་འབྱེད་གནང་ཡོད་པའི་སྐོར་ལ། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་ལོ་རྒྱུས་ཉམས་མྱོང་ལ་གཞིགས་ཏེ་བོད་མི་ཚོས་མཐུན་ལམ་རྡོག་རྩ་གཅིག་སྒྲིལ་བྱེད་ཀྱི་རྒྱུ་དེ་གལ་ཆེན་པོ་ཡིན་པ་དང། བོད་ཀྱི་སྐད་དང་ཡི་གེ་བེད་སྤྱོད་བྱེད་དགོས་པའི་སྐོར་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་ཆོས་འབྲེལ་སྐབས་གསུངས་ཡོད་པའི་སྐོར། ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཆེད་སྒྲིག་གི་ལེ་ཚན་ནང། རང་ལོ་བཅུ་བདུན་ལ་སོན་པའི་གཞོན་སྐྱེས་བསྟན་འཛིན་དབང་མོ་ལགས་ཀྱིས་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་བྱ་རྒྱུ་དེ་ནི་བོད་མིའི་ངོ་བོ་སྲུང་སྐྱོབ་མཚོན་ཐུབ་པའི་སྐོར། ཀྲེད་ཀྲོག་གླེང་སྟེགས་ཞེས་པའི་སྤྱི་ཚོགས་དྲ་ལམ་གྱི་ཐོག་གཏམ་བཤད་གནང་ཡོད་པའི་སྐོར་ལ་བཅར་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉེ་དུས་ཧྥ་རན་སིའི་རྒྱལ་ས་པེ་རིས་ནང། རྒྱལ་སྤྱིའི video game ཞེས་པའི་གློག་རྡུལ་རྩེད་འགྲན་ཆེན་མོ་བྱེད་སྐབས་བོད་ཀྱི་རྒྱལ་དར་འཕྱར་མཁན་བསྟན་འཛིན་ཚངས་པ་ལགས་ལ་བཅར་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་མི་རབས་གསར་པའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར་བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་པོ་ཞིག་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས། སློབ་སྦྱོང་དང་དོ་སྣང་ཡག་པོ་གནང་དགོས་པ་རེད་ཞེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཞོན་སྐྱེས་ཚོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་བའི་རྗེས་བཀའ་བསྩལ་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་ལ་འཆར་ཅན་ལྟར་རྡ་རམ་ས་ལ་ནང་ཆོས་ངོ་སྤྲོད་གོ་སྒྲིག་ཚོགས་ཆུང་གི་གསོལ་འདེབས་ཞུས་དོན་ལྟར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཉི་མ་གཉིས་ཀྱི་རིང། བོད་རིགས་གཞོན་སྐྱེས་དང་སློབ་ཕྲུག་གཙོས་པ་གི་ཕྱི་ནང་གི་མི་མང་སྟོང་ཕྲག་འགའ་ལ་ནང་ཆོས་ངོ་སྤྲོད་གནང་བཞིན་པ་གི་ཉི་མ་གཉིས་པ་སྟེ། སྤྱི་ཟླ་ལྔ་པ་གི་ཚེས་པ་སོ་གཅིག་གི་ཉི་མ། གཞོན་སྐྱེས་སློབ་ཕྲུག་ཚོར་སློབ་གཉེར་ལ་དོ་ཁུར་དང་ཤེས་རབ་འཕེལ་བ་སོགས་སུ་དམིགས་ཏེ། ལྷག་པའི་ལྷ་མཆོག་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་འཇུག་ཕྱིར་དུ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་བཀའ་ཆོས་ཕེབས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་ཞིག་ཡོད་པ་དེར།
བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་རོགས་ཀྱི་སྐུལ་མ་གནང་གི་འདུག། ཨོ་ད་འཛམ་བུ་གླིང་འདི་སྒང་ལ་ནང་པའི་ཡུལ་གྲུ་མང་པོ་ཡོད་རེད། ཡིན་ནའི་གཅིག་གིས་སློབ་སྦྱོང་བྱས་ནས་རྟོམ་རུང་ཁུ་གཅིག་གི་ཐོག་ནས་ཕར་འགྲེལ་བཤད་རྒྱག་ཡ་ད་འདི་རྒྱ་འདི་ང་ཚོ་བོད་པ་དྲག་ཤོས་ཡིན་པའི་བཟོ་ཞིག་འདུག་ག་བོད་དང་སོག་པོ་སྔ་མོ་ཡིན་ན་ད་བྱས་ནས་ད་གང་ད་ཨེ་ནས་ད་ངས་བོད་ཀྱི། པའི་ལོ་སྟོང་ཕྲག་གི་རིང་ལ་ང་ཚོས་བདག་པོ་རྒྱབ་བྱས་པའི་སངས་རྒྱས་ཀྱི་ཆོས་དངོས་གནས་དྲང་གནས་ཀྱི་སྤུས་དག་པོ་ཞེ་པོ་ཞིག་ཡོད་བསྡད་པ་ད་དེ་ཨེ་ནི། ཁྱེད་རང་ཚོ་ཚང་མ་ལོག་གི་ད་དེ་འདྲའི་གི་ཆོས་སྤུས་དག་པོ་དེ་ད་དེ་རིང་ང་ཚོ་ཐོབ་བྱས་ཡོད་པ་ཡིན་དུས་ད་དེ་ལ་སོ་སོས་དོ་སྣང་ཡག་པོ་ཞིག་བྱེད་སློབ་སྦྱོང་ཡག་པོ་ཞིག་བྱེད་ཨེ་ནི་དངོས་གནས་དྲང་གནས་ཀྱི་སེམས་ཀྱི་ནང་ལོགས་ལ་ཡ་ཨེ་ནི། སངས་རྒྱས་པའི་ཆོས་ཟེར་ལབ་དུས་འདི་འདྲ་ཅིག་ཡིན་བསམ་པ་གཅིག་གི་སེམས་ནང་ལོགས་ལ་ཡ་ཤར་ཐུབ་ཡ་བྱེད་གི། ཨེ་ནི་ང་རང་ཚོ་བོད་པ་ཅིག་གི་ངོས་ནས་བཤད་པ་ཡིན་ན་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་འདི་འདྲ་ཅིག་གི་ད་དཔལ་ནཱ་ལེནྡྲ་ནས་བརྒྱུད་པ་སྤུས་དག་པོ་ཞེ་པོ་ཅིག་ཡོད་བསྡད་པ་ཅིག་ད་དེ་བར་སྐབས་དཔེ་ཉམས་ཆག་ཞེ་པོ་ཕྱིན་པ་རེད་དེ་བོད་རྒྱ་ཆེ་མི་མང་གི་དངོས་གནས་དྲང་གནས་ཀྱི་ལྷག་བསམ།

སྟོང་ཉིད་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་ཨེ་ནི་རྒྱུད་ལ་ཡ་གཅིག་རིང་པོར་མི་ཐོགས་པར་དཔེ་གོང་ནས་གོང་དུ་འཕེལ་ཐུབ་ཡ་གཅིག་གི་སྐལ་བ་ཅན་དུ་བྱས་སོ་བསམ་པ་གཅིག་གིས་ཨེ་ནི། སོ་སོ་སོ་སོའི་གདེང་འཇོག་གནང་ཤོག་ཨ། གཞན་ཡང་གོང་ས་མཆོག་ནས་ཁོང་གིས་ལོ་མང་པོ་གི་རིང་ལ་དགོངས་པ་བཞེས་ཏེ། དཔྱད་སྒོམ་དང་འཇོག་སྒོམ་ཟུང་འབྲེལ་གྱི་སྒོ་ནས་བློ་ཡར་རྒྱས་སུ་ཕྱིན་པས། ད་ཆ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་གང་འཚམ་གྱི་གདེང་ཚོད་སླེབས་པ་ཟིག་ཆགས་ཡོད་ཅེས་ལམ་སྟོན་ཕེབས་སོང།
སྟོང་ཉིད་ངས་དགའ་རབ་སྒོམ་གྱི་ཡོད་རེད་ད། ད་སྟོང་ཉིད་ཕལ་ཆེར་ད། ཅིག། ཕལ་ཆེར་སྟོང་ཉིད་རྟོགས་ཡོད་ཟེར་ལབ་ན་ལབ་ཆོག་ག་བཟོ་འདྲ་ཅིག། ཨེ། དེ་དང་འབྲེལ་ནས་བྱང་ཆུབ་ཀྱི་སེམས། ཕལ་ཆེར། ཅིག་བྱང་ཆུབ་ཀྱི་སེམས་ལ་བཅོས་མ་མ་ཡིན་པ་ཅིག་ཕལ་ཆེར། ད་སྐྱེས་ཡོད་ཟེར་ལབ་ན། རྫུན་མ་རེད་ཕལ་ཆེར་བདེན་པ་ཡིན།

བའི་དགའ་སྤྲོ་ཅིག་དང་གདེང་ཚོད་ཡོད་བསྡད་པ་ཅིག་གིས་ཆགས་བསྡད་ཡོད། ན་གཞོན་སློབ་ཕྲུག་ཚོར་དམིགས་ཏེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་བ་དེས། ནམ་རྒྱུན་སློབ་གྲྭའི་ནང་དུ་རྗེ་བཙུན་འཇམ་པའི་དབྱངས་ཀྱི་བསྟོད་པ་ཞལ་འདོན་གནང་བཞིན་པ་གི་སྟབས་ཀྱིས། དམིགས་བསལ་གྱི་ཚོར་བ་ཟིག་བྱུང་བས་རྡ་སྟེང་བོད་ཁྱིམ་གྱི་སློབ་མ་བསྟན་འཛིན་བུ་ཁྲིད་ལགས་ནས་འགྲེལ་བརྗོད་གནང་གི་འདུག། བཟོའི་ཚོར་བ་ལོགས་ཀ་ཅིག་སླེབས་སོང་ལ་དེ་རིང་ནམ་རྒྱུན་ནི་སྐྱོར་ག་བྱེད་མ་དོ་ཡིན་ནའི་དོན་དག་གཙོ་བོ་དེའི་དོ་སྣང་ཞུ་ཞུ་བྱེད་མ་མྱོང་ར་ཨ་ནི་དེ་རིང་བསྡད་ལ་ཡོད་དུས་ཨ་ནི་ད་དངོས་གནས་གོང་ས་མཆོག་གི་ཚིག་རེ་རེ་བཞིན་ནི་དཔེ་ཡག་པོ་ཀླད་པ་ནང་འཛུལ་སོང་ར་ཨ་ནི་འོན་ཏེ་ང་རང་ཉོན་ནས་ཨ་ནི་ག་རེ་འཇམ་པའི་དབྱངས་ཀྱི་གཟུངས་སྔགས་དེ་དཔེ་ག་ག་གལ་ཆེན་པོ་ཡིན་པ་ཨ་ནི་ང་རང་ཉོན་ནམ་རྒྱུན་ནི་བརྩོན་འགྲུས་བྱེད་ན་ད་ཏི་འབྲས་བུ་དོན་ཡོད་མངོན་འགྱུར་འགྲོ་བའི་ཚོར་བ་སླེབས་འདི་ཨ་ནི་གོང་ས་མཆོག་གིས་དེ་རིང་གསུངས་སོང་ར་ཨ་ནི། ཨོཾ་ཨ་ར་པ་ཙ་ན་དྷཱིཿ་འདི་སྐྱོར་ན་ཨ་ནི། ག་རེ། དངོས་གནས་བྱིན་རླབས་འཇུག་གི་རེད་ལབ་ནས་ར་ཨ་ནི་ང་རང་ང་རང་ངོས་ནས་དངོས་གནས་དེ་རིང་ཚོར་བ་དཔེ་སྐྱིད་པོ་ཅིག་བྱུང་སོང་བྱིན་རླབས་ཆེན་པོའི་ཚོར་བ་བྱུང། ཡང་རྡ་སྟེང་བོད་ཁྱིམ་གྱི་སློབ་ཕྲུག་བསྟན་འཛིན་ཨོ་རྒྱན་ལགས་ནས་གོང་ས་མཆོག་ནས་བཀའ་ཕེབས་བཞིན་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་ཡོང་བར་བོད་ཀྱི་སྐད་ཡིག་དང་རིག་གཞུང་བསྐྱར་གསོ་ཆེ་ཆེར་གནང་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་ང་ངའི་ན་ནར་ད་ང་ཚོ་བོད་པ་ཕྲུ་གུ་མང་ཆེ་བ་ད་བོད་ཡིག་འདི་ཚོ་ད་ཡ་ཉམས་པ་སླར་གསོ་བྱས་ཡོད་ན་ད་མིན་ད་བོད་པ་ལབ་ད་གསར་དུ་ད་ནས་བཙུགས་བྱ་རྒྱུ་འདི་ཚོ་ལ་ཨ་ནི་སོ་སོ་ངོས་ནས་རྒྱ་ནག་དང་ཨ་ནི་དེ་དེ་དེ་ད་སུ་ཤིང་ས་ན་ཨ་ནི་མི་གཞན་པ་ལ་བསླབ་པ་དང་ཨ་ནི་ད་སློབ་སྦྱོང་དེ་རྒྱབ་རྒྱབ་སྐྱོར་དེ་ཨ་ནི་སྤེལ་བྱེད་ཀྱི་ཡོད་པ་རེད།
ཉི་མ་གཉིས་ཀྱི་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་རིགས་གཞོན་སྐྱེས་སློབ་ཕྲུག་གཅིག་སྟོང་སུམ་བརྒྱ་ལྷག་གཙོར་བཟུང་གི་ནང་ཆོས་ངོ་སྤྲོད་དེར་གོང་ས་མཆོག་གིས་སེམས་བསྐྱེད་དང་སྐྱབས་འགྲོ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་སོགས་དང་འབྲེལ་ཏེ་ནང་ཆོས་ངོ་སྤྲོད་དུ་བསྩལ་ཡོད་ཅིང། ཡང་རིང་མིན་ཕྱི་ཟླ་དྲུག་པ་གྱི་ཚེས་པ་བཞི་ས་ག་ཟླ་བ་གྱི་ཚེས་པ་བཅོ་ལྔ་གྱི་ཉི་མ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་ཀ་ན་ཀྲ་ཀ་མངའ་སྡེའི་གཞུང་གི་རོགས་རམ་འོག་མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་རིང་ཚད་མི་ཀྲར་སུམ་སྟོང་བརྒྱད་བརྒྱ་ཙམ་གྱི་གཞུང་ལམ་གསར་བཟོ་དང་བཟོ་བཅོས་བྱ་ཆེད་རོགས་དངུལ་གནང་ནས་གཞུང་ལམ་གསར་བཟོའི་ལས་གཞི་དབུ་འབྱེད་གནང་བཞག་དེ་ཡང་ཁ་སང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བའི་ནང། ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་ཉིན་གཞུང་ལམ་གསར་བཟོའི་དབུ་འབྱེད་དེ་བཞིན་མཛད་སྒོའི་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་གནང་བཞག་དེ་ཡང་རྒྱ་གར་ལྷོ་ཕྱོགས་ཀ་ན་ཀྲ་ཀའི་མངའ་སྡེའི་གཞུང་གི་གཞུང་ལམ་འཛུགས་སྐྲུན་ལྷན་ཁང། Public Work Development། ཞེས་པས་དཔལ་ལྡན་འབྲས་སྤུངས་ཁུལ་གྱི་གཞུང་ལམ་མི་ཀྲར་གཅིག་སྟོང་དགུ་བརྒྱ་ལྔ་བཅུ་བཟོ་བཅོས་ཀྱི་སླད་རོགས་དངུལ་རྒྱ་གར་གྱི་སྒོར་མོ་འབུམ་ཉིས་བརྒྱ་དང། མངའ་སྡེའི་གཞུང་གི་གྲོང་གསེབ་ཡར་རྒྱས་ལྷན་ཁང་ནས་གཞིས་གྲོང་གསུམ་པ་ནས་དགུ་པ་བར་གྱི་གཞུང་ལམ་མི་ཀྲར་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ཙམ་བཟོ་བཅོས་གནང་ཆེད། རྒྱ་གར་གྱི་སྒོར་མོ་རོགས་དངུལ་འབུམ་དགུ་བཅུ་གོ་བཞི་གནང་སྟེ་ཨར་འདམ་གྱི་གཞུང་ལམ་གསར་རྒྱག་དབུ་འབྱེད་གནང་བཞག། སྐབས་དེར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང་ས་གནས་འགོ་འཛིན་ལྷག་པ་སྒྲོལ་མ་ལགས། ནང་སྲིད་ཟུང་དྲུང་བསྟན་འཛིན་ཀུན་བཟང་ལགས་འཁོར་ལམ་ཚོགས་མི། ས་གནས་ཀྱི་གནད་ཡོད་མི་སྣ་ཁག་ཅིག་བཅས་ནས་མཉམ་ཞུགས་གནང་འདུག་ཡང་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ད་ལྟ་མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་གཞུང་འབྲེལ་འཚམས་གཟིགས་གནང་བཞིན་ཡིན་པ་མ་ཟད་གཞན་ཡང་མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་ཀྱི་ནང། ཕྱིས་འབྱོར་བོད་མི་རྣམས་ལ་སྡོད་ཁང་བཞི་བཅུ་གསར་རྒྱག་ལེགས་གྲུབ་ཟིན་པའི་དབུ་འབྱེད་གནང་བའི་སྐོར་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་སུམ་ཅུ་ཉིན་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ཀྱི་ནང། བོད་ནས་ཕྱིས་སུ་འབྱོར་བའི་བོད་མི་རྣམས་ལ་སྡོད་ཁང་བཞི་བཅུ་གསར་རྒྱག་ལེགས་གྲུབ་ཟིན་པའི་དབུ་འབྱེད་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ། དཔལ་ལྡན་དོན་གྲུབ་ལགས་དབུ་བཞུགས་ཀྱིས་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང། ནང་སྲིད་ཟུང་དྲུང་བསྟན་འཛིན་ཀུན་བཟང་ལགས་དང་དེ་བཞིན་ལས་འཆར་འགན་འཛིན། ཟུང་དྲུང་བསྟན་འཛིན་མཁྱེན་རབ་ལགས་དང་གཞན་ཡང་འདོད་རྒུ་གླིང་ས་གནས་འགོ་འཛིན་གྱིས་གཙོས་པའི་ལས་སྣེ་རྣམ་པ་ལྷན་ཞུགས་གནང་འདུག་ལ། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་སྡོད་ཁང་གསར་རྒྱག་གི་ལས་གཞི་དེ་ནི་བཀའ་ཤག་སྐབས་བཅུ་བཞི་པ་དང། བཅོ་ལྔའི་སྐབས་ཀྱི་ལས་འཆར་ཞིག་ཡིན་པ་སོགས་ཀྱི་སྐོར་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ཨན་ད་ནམ་མོན་གྷོད་ལ་ཡ་ཨན་གྲོང་པ་ལྔ་བཅུ་ང་གྲངས་ཅིག་ཁོང་ཚོ་ལ་ཡར་སྡོད་ཤག་རྒྱག་ཡག་ཐོག་མ་དེ་ལ་གྲོང་པ་སུམ་ཅུ་སོ་གྲངས་བྱེད་ཨང་ད་ལྟ་སྡོད་ཤག་བརྒྱབ་བཞག་པ་དེ་བཞི་བཅུ་ཞེ་གྲངས་བྱེད་ཨང་ད་དུང་ཡང་དགོས་ཡོད་ཟེར་གྱིན་ཀྱི་མ་དེ་བ་ནས་སླེབས་ཡོང་བ་དེ་དངོས་ཡོད་གནས་ཚུལ་ཡིན་པ་དེ་འདྲས་ཡང་ངོ་ཐག་ཆོད་པ་བཅུ་ཅིག་བྱེད་ཀྱིན་ཁྱོན་ཡོངས་ནས་ལྔ་བཅུ་ཅིག་བྱེད་ཀྱི་འདུག་ཨེ་ནས་ད་སྒོས་དབུ་འབྱེད་ཞུ་ཡ་དེ་ཐོག་མ་ད་བཀའ་ཤག་སྐབས་བཅོ་ལྔའི་གི་སྐབས་ནས་བྱེད་ཨང་དེ་བར་དུ་དེ་ཀོ་བིད་སླེབས་རྗེས་ཕྱག་ལས་གནང་མ་ཐུབ། རྒྱུ་མཚན་ལ་བརྟེན་ནས་རྩ་གསུམ་གྱི་ཁ་ཚིག་དང་ཕྱི་ཟླ་ལྔ་པའི་ཏཱ་རིག་ཉི་ཤུ་རྩ་ལྔ་རྩ་དྲུག་ལ་ད་ཆ་ཚང་གྲུབ་པ་སོང་ཙང་གཙོ་བོ་བྱས་ན་དཔལ་ལྡན་སྲིད་སྐྱོང་མཆོག་གདན་འདྲེན་ཞུ་ཡ་བྱས་པ་རེད་དེ་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་མཛད་བྲེལ་ཆེན་པོ་ཞེ་པོ་ཅིག་གནས་སྟངས་ཆགས་བསྡད་དུས་ཨ་ནི་ལས་ཁག་གི་འབྲེལ་ཆགས་ཀྱི་ངོས་ནས་ནང་སྲིད་དྲུང་ཆེ་འགྲོ་དགོས་འདུག་ཟེར་བཀའ་གནང་པ་ནང་བཞིན་ནང་སྲིད་དྲུང་ཆེ་འདི་ལ་ཡ་ད་སྒོས་དབུ་འབྱེད་ལ་བཅར་ཡས་ཀྱི་རྒྱུ་མཚན་དེ་ཡིན། སྡོད་ཁང་དེའི་ནང་མི་གཅིག་བྱས་པའི་སྡོད་ཁང་དང་ནང་མི་བཞི་བྱས་པའི་སྡོད་ཁང་བཅས་སྡེ་ཚན་ཁག་གཉིས་ཡོད་ཅིང་སྡོད་ཁང་གསར་རྒྱག་གི་ལས་གཞིའི་ཆེད་མཐུན་འགྱུར་རྒྱབ་སྐྱོར་གནང་མཁན་བོད་མིའི་སྒྲིག་འཛུགས་ཀྱིས་གཙོས་པའི་སྡེ་ཚན་ཁག་བཞི་ཙམ་ཞིག་ཆགས་ཀྱི་ཡོད་པ་རེད་འདུག། འོ་བརྒྱ་ཆ་དེ་གི་བརྒྱད་ཅུ། བདུན་ཅུ་བརྒྱད་ཅུ་ཆ་ཚང་འདྲ་བོ་ཅིག་དང་བོད་མི་སྒྲིག་འཛུགས་རང་ནས་གནང་བསྡད་ཡོད་རེད་ཡིན་ནའི་འདིའི་ནང་ལོགས་ལ་ཡ། German Aid to Tibetans། གི་ཆང་གི་ཕྱག་རོགས་གནང་ཡོད་རེད་ཨ་ནི། USAID PRM ནས་ཨ་ནི PRM དེ་གའི་རོགས་པ་གནང་ཡོད་རེད་ཨ་ནི་དེ་ག་ནང་བཞིན་དེ་ལ་ཡོད་པའི་དགོན་པ་གྲྭ་ཚང་དེ་ཚོ་གའི་ཕྱག་རོགས་གནང་ཡོད་རེད་སོང་ཙང་སྡེ་ཚན་བཞི་གཅིག་གི་ཕྱག་རོགས་གནང་ཡོད་རེད་ཕྱག་རོགས་གནང་གི་ནང་ནས་ད་འགྲོ་སོང་ཁྱོན་ཡོངས་གི་གཅིག་དེ

གྲོང་པ། ཆིག་སྟོང། སུམ་བརྒྱ་བཞི་བརྒྱ་ཅིག་ད་ལྟ་འདི་ནང་ལོགས་ལ་རྒྱ་གར་ནང་ལ་ཡོད་རེད་ཨན་དེ་ནས་བལ་ཡུལ་ནང་ག་ལ་གང་འཚམས་བྱེད་རེད་དེ་གའི་ཆ་ཚང་ལ་ཡར་ཨ་ནི་ས་ཆ་ཐབས་ཤེས་བྱེད་ནས་ད་ཨོ་རི་ས་དང་མན་པཊ་འགྲོ་གི་ཅིག་ན་ཆ་ཚང་འགྲོ་གི་ཅིག་རིན་མེད་སྤྲད་ཡ་འཆར་གཞི་ཅིག་མན་པཊ་ད་ཨོ་རི་ས་ལ་ཡར་ད་དེ་གའི་དེ་སོ་སོ་འགྲོ་གི་ཡིན་སོང་ན་བརྒྱ་ཆ་བརྒྱ་ནས་བརྒྱ་རིན་མེད་ས་ཆ་དང་ཁང་པ་གཉིས་ཆ་རིན་མེད་དུ་གནང་ཡག་གི་བཀའ་ཤག་དགོངས་གཞི་གནང་བསྡད་ཤག། དེ་ནས་ད་ད་ལྟ་ལྷོ་ཕྱོགས་ཕྱོགས་མོན་གྷོ་རེད་བྷ་ལ་ཀོ་པི་རེད་ཧོན་སུར་རེད་ཀོ་ལི་གྷལ་རེད་ཡང་དེ་གི་ནང་ལ་ཡར་ཕེབས་གནང་སོང་ན་ཨན་དེ་གི་ནང་ལོགས་ལ་ཕེབས་ཡག་དེ་ས་ཆ་གནང་པ་དང་མཉམ་དུ་ཨན་ཁྲལ་ཕྲན་བུ་ཅིག་དངོས་ཅིག་གནང་རྗེས་ནས་ཨན་སོ་སོ་དེ་ཁང་པ་རྒྱག་ཡག་རེད་ཤག་ཨན་དེ་ཁང་པ་དེ་ད་ལྟ་ཨ་ལ་ང་ཚོ་དམིགས་བསལ་ས་ཆ་ཡོད་མ་རེད་ད་རིང་ང་ཚོ་མོན་གྷོར་མི་དམངས་ཚོགས་ཆེན་ལ་ཡི་འགྲོ་དགོས་ཞུས་པ་ཡིན། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་མཆོག་ཟླ་བ་འདིའི་ཕྱི་ཚེས་ཉིས་རྩ་དགུ་ཉིན་མོན་གྷོ་འདོད་རྒུ་གླིང་གཞིས་ཆགས་ཀྱི་ནང་ཕེབས་འབྱོར་བྱུང་སྟེ་འདི་ཚེས་སུམ་ཅུའི་ཉིན། གཞིས་གྲོང་དེའི་ནང་སྡོད་ཁང་གསར་རྒྱག་ལེགས་གྲུབ་ཟིན་པའི་དབུ་འབྱེད་གནང་བ་དང་བསྟུན། རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་གི་ནང་ཕྱོགས་བསྐྱོད་ཀྱིས་གཞིས་ཆགས་ཁག་གི་ནང་ཡོད་པའི་ལས་འཆར་ཁག་ལ་རྟོག་ཞིབ་དང་རྒན་གསོ་ཁང་ལ་གཟིགས་སྐོར་དང། མཉམ་འབྲེལ་འགན་དྲུང་རྣམ་པར་ཐུག་འཕྲད་གནང་རྒྱུ་མ་ཟད། ད་དུང་གཞིས་ཆགས་ཀྱི་ནང་ས་ཞིང་འདེབས་ལས་གནང་ཕྱོགས་དང་ཁོར་ཡུག་དང་འབྲེལ་བའི་གནས་སྟངས་སོགས་ཀྱི་ཐད་རྒྱུས་ལོན་གྱིས་མང་ཚོགས་ལ་དེ་འབྲེལ་གྱི་བཀའ་མོལ་གནང་རྒྱུ་ཡིན་སྐོར་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། དེས་ཆེ་བ་དང་ཅིག་ཆར་ཆགས་པ་དང་གཅིག་ན་ད་རེས་ངེད་ཀྱི་ཞུ་ཡ་དེ་འདི་རེད། ས་ཁུལ་སོ་སོ་སོ་སོ་གི་ནང་ལོགས་ལ་ཞིང་ཁ་བཏབ་མ་ཐུབ་ཨ་ནི་བོགས་མ། ཡུལ་མི་ལ་བཏང་པ། ཨ་ནི་ཡང་མིན་ན་སོ་སོ་ནང་ཁུལ་ལ་བཏང་པ་ཨ་ནི་ཞིང་ཁ་བཏབ་པའི་སྐབས་ལ་རྫས་ལུད་ཤུགས་ཆེན་པོ་ཞེ་པོ་ཅིག་བླུགས་པའི་ཉེར་ལེན་ལ་བརྟེན་ནས་སའི་འོག་གི་ཆུ་ཚང་མ་བཙོག་པ་ཆགས་ཀྱི་ཡོད་པ

ང་ཚོའི་གནས་སྐབས་ཀྱི་དཀའ་ངལ་མ་རེད། ཨ་ནེ་ད་ཕུགས་རྒྱང་རིང་པོར་ལོ་བརྒྱ་ཉིས་བརྒྱར་དཀའ་ངལ་སྤྲད་ཡོང་ཡ་གྱི་འགྱིག་ཤོག་མང་པོ་བེད་སྤྱོད་བྱེད་ཡ་དང། ད་ལན་ནང་སྲིད་དྲུང་ཆེ་མཆོག་དང་ལྷན་དུ་བེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་དང་ནང་སྲིད་ཟུང་དྲུང། བསྟན་འཛིན་ཀུན་བཟང་ལགས་ལྷན་རྒྱས་ལ་ཕེབས་གནང་གི་ཡོད་ཅིང། ཁོང་རྣམ་པ་མོན་གྷོར་དང་ཧོན་སུར། དེ་བཞིན་སྦེལ་ཀུ་པེ་ལུགས་བདེ་གཞིས་གྲོང་གཉིས་དང་ཀོ་ལེ་ཀལ། གཞན་ཡང་བེང་ལོར་བཅས་ཀྱི་ནང་ཕྱོགས་བསྐྱོད་གནང་སྟེ་ཕྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན། བཞུགས་སྒར་དུ་ཕྱིར་ལོག་གནང་གི་ཡོད་པ་རེད་འདུག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་མང་པོའི་ནང་ལ་མུ་མཐུད་ནས། ཏང་གི་རྗེས་སུ་འབྲང། ཞེས་པའི་ལས་འགུལ་སྤེལ་ཏེ་རྒྱ་ནག་དམར་ཤོག་གི་བསམ་བློ་བོད་ཕྲུག་ཚོའི་སེམས་ལ་འཇགས་ཐབས་བྱེད་བཞིན་པ་དེར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བློ་འཚབ་གནང་བཞག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འདི་ཚེས་སུམ་ཅུ་ཉིན་གནས་ཚུལ་རིང་པོ་ཞིག་སྤེལ་ནས། རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་སྤེལ་བར་ལུང་འདྲེན་བྱས་ཏེ་རྒྱ་ནག་གིས་མུ་མཐུད་ནས་བོད་ཕྲུག་ཚོར་བུ་གསོ་ཁང་སོགས་སུ་རྒྱ་ནག་གུང་ཁྲན་ཚོགས་པའི་དབང་སྒྱུར་དང་འདུ་ཤེས་སེམས་སུ་འཇགས་ཐབས་བྱེད་བཞིན་པ་དང། གནད་དོན་དེར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྡེ་ཚན་ནས་དེ་སྔོན་ཡང་དོགས་འདྲི་བློ་འཚབ་གནང་ཡོད་པ། དེ་ནི་བོད་མི་རིགས་རྩ་མེད་བཟོ་རྒྱུའི་གནས་སྟངས་ཆགས་ཡོད་པ་མ་ཟད། རྒྱལ་ཚོགས་ཀྱི་བྱིས་པའི་ཐོབ་ཐང་སྲུང་སྐྱོབ་དང་རྒྱབ་འགལ་ཆགས་ཡོད་པ་བརྗོད་འདུག་ཡང་ཕྱི་ཟླ་ལྔ་པའི་ཚེས་དགུ་ཉིན་ལྷ་སའི་དགོང་དྲོའི་ཚགས་པར་ནང་བོད་རིགས་སློབ་འབྲིང་གི་སློབ་མ་ཉིས་བརྒྱ་ཙམ་རྩ་འཛུགས་ཀྱིས་ལྷ་སའི་ནང་དུ་ཡོད་པའི་བོད་མི་ཞིང་བྲན་བརྒྱ་བཅིངས་འགྲོལ་བཏང་བ་ཟེར་བའི་འགྲེམས་སྟོན་ཁང་དུ་ལྟ་སྐོར་བྱེད་དུ་བཅུག་ནས་རྒྱ་ནག་གི་ཆབ་སྲིད་དྲིལ་བསྒྲགས་བྱེད་པ་སོགས་གནས་ཚུལ་མང་པོ་ལུང་འདྲེན་བྱས་ཏེ་རྒྱ་ནག་གིས་བོད་ཕྲུག་ཚོར་བཙན་ཤེད་ཀྱིས་དམར་ཤོག་བསམ་བློ་འདུ་ཤེས་སྤྲད་པ་དེ་ནི་ངོས་ལེན་མི་ཐུབ་པ་དང་ཤེས་ཡོན་སློབ་གསོའི་ཁྲོད་ནི་དེ་འདྲ་ཞིག་མ་ཡིན་པས་བོད་ཕྲུག་ལོ་ཆུང་དུས་ནས་བཙན་དབང་གིས་དམར་པོའི་གཞུང་གི་འདུ་ཤེས་སྤྲད་པ་དེ་ནི་བོད་མི་རིགས་ཀྱི་རིག་གཞུང་གོམས་གཤིས་མེད་པར་གཏོང་བ་དེ་ནི་བློ་འཚབ་སྐྱེ་གཞིར་ཆགས་ཡོད་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་ནས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་ནང་ཡོད་པའི་རྒྱ་གར་གྱི་གསར་འགོད་པའི་གནས་བབ་ནི་རྒྱ་གར་གྱིས་རྒྱ་ནག་གི་གསར་འགོད་པར་རྒྱབ་སྐྱོར་བྱས་དང་མ་བྱས་ལ་རག་ལུས་ཀྱི་རེད་ཅེས་རྒྱ་ནག་གིས་བཟང་ལན་བཟང་འཇལ་དང་ངན་ལན་ངན་འཇལ་གྱི་རྣམ་པའི་ཐོག་ནས་ཡ་ལན་སྤྲད་འདུག་དེ་ཡང་རྒྱ་གར་གཞུང་གིས་རྒྱ་ནག་གི་གསར་འགོད་པར་དྲང་བདེན་མ་ཡིན་པའི་ལྟ་སྐྱོང་བྱ་བཞིན་པའི་ཡ་ལན་དུ་རྒྱ་ནག་གིས་ཀྱང་རྒྱ་གར་གྱི་གསར་འགོད་པར་དེ་དེ་བཞིན་གྱི་འོས་ཤིང་འཚམས་པའི་ཡ་ལན་སྤྲད་འདུག་ལ། དེ་ནི་རྒྱ་དཀར་ནག་གཉིས་ཀྱི་འབྲེལ་བ་ཇེ་སྡུག་ཏུ་འགྲོ་བཞིན་པའི་འཕེལ་རིམ་གསར་ཤོས་དེ་ཡིན་པའི་གནས་ཚུལ་འདུག་ཁ་ས་པེ་ཅིང་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཉེ་དུས་བདུན་ཕྲག་ཁ་ཤས་ནང་རྒྱ་གར་དང་རྒྱ་ནག་གཉིས་ཀས་ཡུལ་གྲུ་ཕན་ཚུན་གྱི་གསར་འགོད་པ་ཕལ་ཆེ་བ་སོ་སོའི་རྒྱལ་ཁབ་ནས་ཕྱིར་འབུད་བྱས་ཡོད་པ The Wall Street Journal ཞེས་པའི་གསར་ལས་ཁང་གིས་གསུངས་བཞག་ཡང་གནད་དོན་འདི་ཐད་རྒྱུས་མངའ་ཡོད་པའི་མིས་རྒྱ་གར་ནང་ཡོད་པའི་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གཉིས་ཀྱི་གསར་འགོད་པར་རྒྱ་གར་ནང་བསྡད་ཆོག་པའི་ཐོངས་མཆན visa བསྐྱར་གསོ་གནང་མེད་པ་རེད་ཅེས་བཤད་བཞག་དེ་བཞིན་རྒྱ་ནག་གིས་ཀྱང་རྒྱ་གར་གྱི་གསར་འགོད་པ་ཉུང་མཐར་གཉིས་ལ་རྒྱ་ནག་ནང་ཕྱིར་ལོག་བྱ་ཆོག་པའི་ཐོངས་མཆན visa སྤྲད་མེད་པ་དང་རྒྱ་གར་གྱི་གསར་འགོད་པ་གཞན་ཞིག་ལ་ཁོ་པ་རྒྱ་ནག་ནང་གསར་འགོད་པའི་ལས་ཀ་བྱ་ཆོག་པའི་ལག་འཁྱེར་དེ་ཕྱིར་བསྡུ་བྱས་ཡོད་འདུག་ལ། གནད་དོན་འདིའི་ཐད་གསར་འགོད་པས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པར་བཅར་འདྲི་ཞུས་པའི་ལན་དུ། འདས་པའི་ལོ་མང་པོའི་རིང། རྒྱ་གར་གྱིས་རྒྱ་ནག་གི་གསར་འགོད་པར་དྲང་བདེན་གྱི་ཐོག་ནས་ལྟ་སྐྱོང་བྱས་མེད་པའི་ཐོག་དབྱེ་འབྱེད་དང་ཉེ་རིང་བྱས་ཡོད་པ་རེད་ཅེས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཟེར་བས་བཤད་བཞག་དེ་བཞིན་ཁོ་པས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་རྒྱུ་མཚན་མེད་པའི་ཐོག་ནས་རྒྱ་ནག་གི་གསར་འགོད་པ་རྒྱ་གར་ནང་བསྡད་ཆོག་པའི་ཐོངས་མཆན visa ཡི་དུས་ཚོད་ཐུང་དུ་བཏང་ནས་ཟླ་བ་གསུམ་ལས་མ་སྤྲད་པ་དང་མཚམས་རེ visa ཟླ་བ་གཅིག་ལས་མ་སྤྲད་པའི་གནས་ཚུལ་དེ་འདྲ་བྱུང་ཡོད་པ་རེད་ཅེས་བཤད་བཞག། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཡིས་མུ་མཐུད་བཤད་ཡས་ལ། རྒྱ་གར་གཞུང་གིས་རྒྱུན་རིང་ནས་རྒྱུ་མཚན་མེད་པར་རྒྱ་ནག་གི་གསར་འགོད་པར་དྲག་གནོན་བྱ་བཞིན་པར་སོང། ང་ཚོས་ཀྱང་ཁྲིམས་མཐུན་རྒྱ་ནག་གི་གསར་འགོད་པའི་ཁེ་ཕན་དང་རང་དབང་སྲུང་སྐྱོབ་འོས་ཤིང་འཚམ་པའི་ཐོག་ནས་བྱས་པ་ཞིག་རེད། རྒྱ་ནག་ནང་ཡོད་པའི་རྒྱ་གར་གྱི་གསར་འགོད་པའི་གནས་བབ་ནི་རྒྱ་གར་གྱིས་རྒྱ་ནག་གི་གསར་འགོད་པར་རྒྱབ་སྐྱོར་བྱས་དང་མ་བྱས་ལ་རག་ལུས་ཀྱི་རེད་ཅེས་བཤད་བཞག

ཨ་མི་རི་ཀའི་གསང་མྱུལ་གནམ་གྲུ་ཞིག་རྒྱ་ནག་གིས་དམག་སྦྱོང་བྱེད་ཡུལ་ཞིག་ལ་ཆེད་མངགས་ཧམ་འཛུལ་བྱས་ཡོད་ལུགས་རྒྱ་ནག་གི་དམག་སྡེ་ཚན་པས་བརྗོད་འདུག་དེ་ཡང་ཕྱི་ཟླ་ལྔ་པའི་ཚེས་ཉེར་དྲུག་ཉིན་ཨ་མི་རི་ཀའི་གསང་བའི་གནམ་གྲུ་ཞིག་ལྷོ་རྒྱ་ནག་རྒྱ་མཚོའི་ནང། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིས་རྒྱུན་ལྡན་དམག་སྦྱོང་བྱེད་བཞིན་པའི་མཚོ་གྲུ་ཡོད་ས་ཁག་ཅིག་ཏུ་ཆེད་མངགས་ཀྱིས་ཧམ་འཛུལ་བྱས་ཡོད་ལུགས་རྒྱ་ནག་གི་ལྷོ་ཕྱོགས་དམག་སྡེའི་མགྲིན་ཚབ་པ་ཞིག་གིས་རེས་གཟའ་ལྷག་པའི་ཉིན་བསྒྲགས་གཏམ་ཞིག་སྤེལ་འདུག། བསྒྲགས་གཏམ་དེའི་ནང་ཨ་མི་རི་ཀའི་མཁའ་དམག་དང་མཚོ་དམག་གི་གདོང་མཆོང་དམག་དཔུང་ཁག་ལ་དོ་དམ་སྟངས་འཛིན་ནན་པོ་བྱེད་དགོས་པར་སྐུལ་མ་གཏོང་བ་དང་རྒྱལ་སྤྱིའི་ཁྲིམས་ལུགས་དང་འབྲེལ་ཆགས་ཀྱི་མོས་མཐུན་ཁག་ལ་བརྩི་སྲུང་དང་ལེན་བྱས་ནས་སྐྱོན་ཆ་རིགས་མ་ཡོང་བར་འགོག་ཐབས་བྱེད་དགོས་པ་སྐོར་བརྗོད་འདུག་འོན་ཀྱང་ཨ་མི་རི་ཀའི་དམག་དོན་ལས་ཁང་གིས་གནད་དོན་འདིའི་ཐད་ཨ་རིའི་གསང་བའི་གནམ་གྲུ་རྒྱུན་ལྡན་གྱི་རྒྱལ་སྤྱིའི་མཁའ་ལམ་ཐོག་རྒྱལ་སྤྱིའི་ཁྲིམས་ལུགས་དང་མཐུན་པར་འཕུར་སྐྱོད་བྱས་པ་ཞིག་ཡིན་ལ་དེ་དག་གི་རིགས་ནམ་ཡང་མཚམས་འཇོག་བྱེད་ཀྱི་མ་རེད་ཅེས་ཨ་མི་རི་ཀའི་ཞི་བདེ་རྒྱ་མཚོའི་དཔུང་དམག་གི་མགྲིན་ཚབ་པ་ཞིག་གིས་བརྗོད་འདུག་ད་ལན་ཨ་མི་རི་ཀ་དང་རྒྱ་ནག་གི་གནམ་གྲུའི་དབར་འཕྲད་པའི་གནད་དོན་འདིའི་ཐོག་ལ་ཕྱོགས་གཉིས་ཀྱིས་གཅིག་གིས་གཅིག་ལ་ཁག་དཀྲི་བྱས་པའི་གནད་དོན་དེས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་བསྐྱར་གསོ་ཐུབ་རྒྱུར་འགོག་རྐྱེན་གསར་པ་ཞིག་འཕྲད་པའི་གནས་ཚུལ་འདུག། ཡང་གནས་ཚུལ་གཞན་ཞིག་ནང་ལ་རྒྱ་ནག་གི་འགོ་ཁྲིད་མཐོ་ཤོས་ཁོངས་སུ་བུད་མེད་མེད་པ་དེར་མཉམ་འབྲེལ་རྒྱལ་ཚོགས་ཀྱིས་བློ་འཚབ་གནང་བའི་ཐོག་རྒྱ་ནག་གཞུང་གིས་བཅའ་ཁྲིམས་དགོངས་དོན་བཞིན་བུད་མེད་ལ་ཐོབ་ཐང་འདྲ་མཉམ་གནང་བའི་ཐོག་གཞུང་གི་དཔོན་རིགས་མཐོ་གྲས་ཁོངས་སུ་བུད་མེད་ལའང་ཞབས་སྟེགས་ཟུར་བཅད་གནང་དགོས་པའི་རྒྱབ་གཉེར་གནང་བཞག་དེ་ཡང་ཧོང་ཀོང་ནས་རོའེ་ཊར་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བར་གཞིགས་ན། རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་བྱ་རྒྱུ་འགོག་ཐབས་ཀྱི་ཚོགས་ཆུང་གིས་རེས་གཟའ་མིག་དམར་ཉིན་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང། སྤྱིར་བཏང་རྒྱ་ནག་གཞུང་གིས་ཆབ་སྲིད་དང་སྤྱི་ཚོགས་ནང་བུད་མེད་ཀྱི་སྐུ་ཚབ་བསྐོ་གཞག་བྱ་རྒྱུ་དེ་མང་དུ་ཕྱིན་ཡོད་ཀྱང། སྐབས་བཅུ་བཞི་པའི་རྒྱལ་ཡོངས་མི་དམངས་འཐུས་མིའི་ཁོངས་སུ་བུད་མེད་འཐུས་མི་བརྒྱ་ཆ་ཉི་ཤུ་རྩ་དྲུག་དང་ཚག་ལྔ་བཅུ་ང་བཞི་ཙམ་ལས་མེད་པ་དེར་བློ་འཚབ་ཡོད་སྟབས། རྒྱ་ནག་གཞུང་གི་ལས་བྱེད་དང། ཕྱི་རྒྱལ་གཞུང་ཚབ་ཁག་གི་ལས་བྱེད། ཁྲིམས་ཁང་དང། ལྷག་པར་དུ་ཁྲིམས་བཟོ་ལྷན་ཁང་ཁོངས་སུ་བུད་མེད་ཀྱི་གྲངས་འབོར་ངེས་པར་དུ་མང་དུ་གཏང་དགོས་པ་རེད་ཅེས་རྒྱལ་སྤྱིའི་ཚོགས་ཆུང་དེས་ནན་པོར་གསུངས་བཞག་དེ་བཞིན་སྙན་ཐོ་དེའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པ་ནས་བཟུང་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་ཅུས་ཀྱི་ཚོགས་མི་ཉི་ཤུ་རྩ་བཞིའི་ཁོངས་སུ་བུད་མེད་གཅིག་ཀྱང་མེད་པ་དེ་ནི་མི་ལོ་ཉི་ཤུའི་རྗེས་སུ་ཐེངས་དང་པོ་ཡིན་པ་དང་དེ་བཞིན་ཆབ་སྲིད་ཅུས་ཀྱི་རྒྱུན་ལས་བདུན་གྱི་ཁོངས་སུ་བུད་མེད་གཅིག་ཀྱང་མེད་པར་བློ་འཚབ་ཡོད་པའི་སྐོར་བཀོད་བཞག་ཡང་བུད་མེད་ལ་དབྱེ་འབྱེད་བྱ་རྒྱུ་འགོག་ཐབས་ཚོགས་ཆུང་གིས་བུད་མེད་ཀྱིས་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེབ་སྐྱེལ་བྱ་རྒྱུར་དམ་དྲག་དང་ཚད་བཀག་མང་པོ་ཞིག་བཟོ་བཞིན་པ་དང་དེ་བཞིན་བུད་མེད་ཀྱི་ཐོབ་ཐང་རྩོད་མཁན་ལ་འཇིགས་སྐུལ་དང་སུན་གཙེར་བརྙས་བཅོས་སོགས་བྱ་བཞིན་པ་ཡང་བཀོད་བཞག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨེ་ཤེ་ཡའི་ས་ཁུལ་གྱི་ཤིང་སྡོང་རིང་ཤོས་དེ་བོད་ནང་ཡོད་པ་བརྗོད་འདུག་རྒྱ་ནག་གཞུང་འབྲེལ་རྒྱ་ནག་ཉིན་རེའི་གསར་ཤོག་ཁང་གིས་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་སྤེལ་བའི་གནས་ཚུལ་ནང། རྒྱ་ནག་གིས་ཟེར་བའི་བོད་རང་སྐྱོང་ལྗོངས་ཁུལ་གྱི་ཀོང་པོ་ཉིང་ཁྲིའི་ཤིང་ནགས་ནང་ཤུག་པ་རིང་ཚད་མི་ཊར་བརྒྱ་དང་གཉིས་ཡོད་པ་ཞིག་རྙེད་སོན་བྱུང་འདུག་དེ་ནི་ཨེ་ཤི་ཡ་ས་ཁུལ་གྱི་ནགས་ཚལ་དུ་ཡོད་པའི་ཤིང་སྡོང་རིང་ཤོས་དེ་ཡིན་འདུག་གཟའ་འཁོར་འདིའི་ནང་པེ་ཅིང་གཙུག་ལག་སློབ་གྲྭ་ཆེན་མོའི་སྣེ་ཁྲིད་འོག་རྒྱ་ནག་གི་ཉམས་ཞིབ་པ་རུ་ཁག་ཁག་ཅིག་གིས་ཚན་རིག་གི་ཞིབ་འཇུག་བྱེད་པའི་སྐབས་སུ་ཉིང་ཁྲི་གྲོང་ཁྱེར་སྤོ་མེས་རྫོང་གི་ཆུ་བོ་ཡར་ཀླུང་གཙང་པོའི་ཉེ་འཁོར་གྱི་རང་བྱུང་ནགས་ཚལ་དུ་ཤུག་པ་རིང་ཚད་མི་ཀྲར་བརྒྱ་དང་གཉིས་ཡོད་པ་ཞིག་རྙེད་འདུག་ཞིབ་འཇུག་གནང་མཁན་ཚོས་མི་མེད་པའི་གནམ་གྲུ་བེད་སྤྱོད་བྱས་ནས་ཚད་འཇལ་ཡོད་པའི་སྐབས་སུ་ཤིང་སྡོང་མང་ཆེ་བ་རིང་ཚད་མི་ཀྲར་བརྒྱད་ཅུ་གྱ་ལྔ་སྒང་ལ་ཡོད་པ་དང་ཡང་ཤིང་སྡོང་ཉི་ཤུ་རྩ་ལྔ་ཡི་རིང་ཚད་མི་ཀྲར་དགུ་བཅུ་གོ་ལྔ་སྒང་ལ་ཡོད་པ་ཤེས་རྟོགས་བྱུང་ཡོད་པ་མ་ཟད་ཨེ་ཤེ་ཡ་ནང་གི་ཤིང་ནགས་མཐུག་ཤོས་ཀྱང་བོད་ནས་ཡིན་པ་བརྗོད་འདུག་ལོ་སྔོན་མ་རྒྱ་ནག་གི་ཚན་རིག་པས་ཞིབ་འཇུག་གནང་སྐབས་སུ་རིང་ཚད་མཐོ་ཤོས་མི་ཀྲར་བརྒྱད་ཅུ་གྱ་གསུམ་ཡོད་པ་ཐང་ཤིང་ཞིག་ཡིན་འདུག་གནས་ཚུལ་ནང་ལྟར་ན་ད་ལྟའི་ཟིན་ཐོ་གསར་པ་བཞག་པའི་ཤུག་པ་ཤིང་སྡོང་དེ་དག་རྒྱལ་ཁབ་ཀྱི་སྲུང་སྐྱོབ་ཡོད་ལུགས་འཁོད་ཀྱང། རྒྱ་ནག་གིས་བོད་བཙན་འཛུལ་བྱས་པའི་རྗེས་སུ་བོད་ནང་གི་ཤིང་ནགས་གཅོད་བྲེག་དང་གཏེར་ཁ་སྔོག་འདོན་གྱི་གནས་ཚུལ་ཚབས་ཆེ་བྱུང་ཡོད་པ་རེད། ཡང་བོད་ཀྱི་ལོ་རྒྱུས་ཉམས་མྱོང་ལ་གཞིགས་ཏེ་བོད་མི་ཚོས་མཐུན་ལམ་རྡོག་རྩ་གཅིག་སྒྲིལ་བྱེད་ཀྱི་རྒྱུ་དེ་གལ་ཆེན་པོ་ཡིན་པ་དང་བོད་ཀྱི་སྐད་དང་ཡི་གེ་བེད་སྤྱོད་བྱེད་དགོས་པའི་སྐོར་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་ཆོས་འབྲེལ་སྐབས་གསུངས་ཡོད་པའི་སྐོར། ནེའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་བློ་བཟང་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ས་སྐྱ་བརྩེ་ཆེན་ཚོགས་པས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་སྟེ་བོད་ཟླ་བཞི་པའི་ཚེས་བཅུ་ཉིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག། ནེའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། མ་ཧཱ་གུ་རུ་འབུམ་ཚོགས་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་དེ། བོད་དང་ཧི་མ་ལ་ཡའི་དད་ལྡན་མི་མང་ཆིག་སྟོང་ལྷག་ལ་ཚེ་དབང་ལོ་བརྒྱ་མའི་བཀའ་དབང་དང། འཁོན་ལུགས་རྡོ་རྗེ་ཕུར་བུའི་བཀའ་བསྒོ་གནང་ཡོད་པ་རེད། བཀའ་དབང་གནང་གྲུབ་པའི་རྗེས་སུ་གོང་མ་ཁྲི་ཆེན་མཆོག་ནས། དད་ལྡན་མང་ཚོགས་ལ་བཀའ་སློབ་ལམ་སྟོན་གནང་བའི་ནང། མི་མང་གི་མཐུན་ལམ་གནང་དགོས་པ་དང།

བླ་མའི་སྐུ་ཚེ་ཡུན་རིང་བརྟན་མིན་ནི་སློབ་མའི་དམ་ཚིག་ལ་རག་ལས་ཡོད་པས། ཚང་མས་གཟབ་གཟབ་གནང་དགོས་པའི་དུས་ཚོད་ཅིག་རེད་ཅེས་གསུངས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅི་ལོ་ཆོས་འཕེལ་ཡིན།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉེ་དུས་ཧྥ་རན་སིའི་རྒྱལ་ས་པེ་རིས་ནང་རྒྱལ་སྤྱིའི video game ཞེས་པའི་གློག་རྡུལ་རྩེད་འགྲན་ཆེན་མོ་བྱེད་སྐབས་བསྟན་འཛིན་ཚངས་པ་ལགས་ཀྱིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་འཕྱར་ནས་བོད་དོན་གོ་རྟོགས་སྤེལ་བར་རྩེད་འགྲན་དེ་རྒྱ་ནག་ནང་ཐད་གཏོང་བཀག་སྡོམ་བྱས་པར་བརྟེན་ནས་རྒྱ་ནག་ནང་གི་རྒྱ་རིགས་སྟོང་ཚོ་མང་པོས་མཐོང་ནས་གླེང་སློང་ཤུགས་ཆེ་བྱས་པ་སོགས་ཀྱིས་ལས་འགུལ་དེ་ལ་ལམ་ལྷོང་ཆེན་པོ་བྱུང་བའི་སྐོར་བོད་ཀྱི་རྒྱལ་དར་འཕྱར་མཁན་བསྟན་འཛིན་ཚངས་པ་ལགས་ལ་ཞལ་པར་བརྒྱུད་ནས་ལས་འགུལ་དེའི་ཐད་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང། རྣམ་པ་ཚོས་ད་ལྟ་གསན་པ་འདི་ནི་ཟླ་བ་འདིའི་ཚེས་པ་ཉི་ཤུ་གཅིག་སྟེ་རེས་གཟའ་ཉི་མའི་ཉིན་འཛམ་གླིང་སྤྱི་དང་ལྷག་དོན་དུ་རྒྱ་ནག་ནང་གི་གཞོན་སྐྱེས་ཚོའི་ཁྲོད་སྙན་གྲགས་ཤིན་ཏུ་ཆེ་བའི་རྒྱལ་སྤྱིའི Video Game མམ་གློག་རྡུལ་གྱི་རྩེད་འགྲན་དེ་ཧྥ་རན་སིའི་རྒྱལ་ས་པེ་རིས་ནང་རྩེ་སྐབས་བོད་པའི་གཞོན་སྐྱེས་བསྟན་འཛིན་ཚངས་པ་ལགས་ཀྱིས་ཁོང་གི་སྐུ་མཆེད་ཆུང་བ་བུ་བསྟན་འཛིན་རིག་བཟང་ལགས་ལྷན་དུ་རྩེད་རར་ཕེབས་པ་མ་ཟད་རིན་གོང་ཆེན་པོ་གནང་སྟེ་བཞུགས་ས་ཡང་རྩེད་རའི་མདུན་ལ་ཐོབ་པ་གནང་འདུག་རྩེད་འགྲན་དེ་འགོ་བཙུགས་སྐབས་བསྟན་འཛིན་ཚངས་པ་ལགས་ཀྱིས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་ཆེན་པོ་ཞིག་འཕྱར་བར་བརྟེན་ནས་རྒྱ་ནག་ནང་རྩེད་འགྲན་དེ་ཐད་ཀར་གཏོང་རྒྱུ་མཚམས་འཇོག་བྱས་འདུག། རྒྱ་ནག་ནང་ནས་རྩེད་འགྲན་འདི་ལྟ་མཁན་བརྒྱ་ཕྲག་སྟོང་ཕྲག་མང་པོས་རྒྱ་ནག་ནང་རྩེད་འགྲན་འདི་ཐད་གཏོང་བྱ་རྒྱུ་བཀག་སྡོམ་བྱེད་དོན་ནི་བོད་ཀྱི་རྒྱལ་དར་འཕྱར་བར་བརྟེན་ནས་ཡིན་པ་སོགས་ཤེས་རྟོགས་བྱུང་འདུག་ལ་འདིའི་གོང་ལ་བོད་ཀྱི་རྒྱལ་དར་མཐོང་མྱོང་མེད་ཚུལ་བསམ་ཚུལ་འདོན་མཁན་ཡང་བྱུང་འདུག་ཡང་བོད་ཀྱི་རྒྱལ་དར་འཁྱེར་བའི་གཞོན་སྐྱེས་ཤིག་ལ་རྩེད་རའི་ནང་དྲི་རྩད་སོགས་མང་པོ་བྱས་ཏེ་སུན་པོ་བཟོ་སྐབས་ཁོང་གིས། འདི་བོད་ཀྱི་རྒྱལ་དར་རེད་ང་བོད་པ་ཡིན་ཁྱེད་རང་རྒྱ་མི་རེད། ཁྱེད་ཀྱིས་ང་ལ་སུན་གཙེར་དང་བརྙས་བཅོས་ཤོད་དགོས་དོན་གང་ཡིན་ནམ་བདེ་སྲུང་མི་སྣ་སྐད་གཏོང་དགོས་དམ་ཞེས་གསུངས་པའི་བརྙན་ཐུང་ཞིག་དྲ་རྒྱའི་ཐོག་མཐོང་རྒྱུ་འདུག་པས་དེའི་སྐོར་བོད་ཀྱི་རྒྱལ་དར་དེ་འཕྱར་མཁན་ཧྥ་རན་སིའི་རྒྱལ་ས་པེ་རིས་ནང་གནས་བཞུགས་བསྟན་འཛིན་ཚངས་པ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།
འདི Tournament འདི་དཔེ་ཆེན་པོ་ཆགས་བསྡད་ཡོད་རེད་བ་འཛམ་གླིང་ཡོངས་ལ་དམིགས་བསལ་རྒྱ་ནག་ལ་ཡིན་ན་ད་ལྟ་འདི

འོ་འདི་གི་ང་རང་གིས་བོད་པ་རྒྱལ་དར་ཅིག་འཁྱེར་ནས་འགྲོ་ན་ཉེ་ཡག་པོ་རེད་བསམ་བྱས་ངས་འཁྱེར་ནས་འགྲོ་དུས Stage གི་འགྲམ་ལ་ང་ར་རུ་བྲིས་ནི་དེ་དུས་སྐབས་སུ་ནི་ངའི་འགྲམ་ལ་རྒྱ་མི་བུ་གཉིས་འདུག་ཡ་ནི་ཁོ་གཉིས་ཀྱི་ལག་པ་ལ་རྒྱ་མི་རྒྱལ་དར་དང་རྒྱ་མི་གི Slogan དང་འདྲ་རྒྱ་སྐད་ནང་ཁྲི་སྐྱོར་མང་པོ་འཁྱེར་བཞག་ག་རེ་ལབ་ཡོད་མེད་ད་ང་གོ་ཚོད་མ་སོང་ག་ལབ་ན་ང་རྒྱ་སྐད་ཤེས་མཁན་མ་རེད་ཨ་ནི་ཡིན་ནས་ཨ་འདྲས་མཐོང་དུས་སྐབས་སུ་ཨ་ནི་ཁོ་གཉིས་ཀྱིས་ང་ལ་སྐད་ཆ་དྲིས་སོང་ཁྱོད་རང་ག་བ་ནས་ཡིན་འདྲ་ལབ་སོང་ཡ་དེ་དུས་སྐབས་སུ་ང་གཉིས་ཀྱིས་ཁྱོད་རང་གཉིས་ཚོད་དཔག་བྱེད་དང་ལབ་ཡིན་པ་ག་ལབ་ན་ནི་རྒྱལ་དར་མཐོང་ན་ནི་ཧོ་ཧ་གོ་གི་རེད་ལབ་ཡང་ཁོ་གཉིས་ཀྱིས་ཧ་གོ་མེད་འདྲ་ལབ་དུས་ནི་ངས་ང་བོད་པ་ཡིན་འདི་ངའི་བོད་རྒྱལ་དར་རེད་འདྲ་ལབ་ར་ནས་འདྲ་ལབ་དུས་ནི་ཁོ་གཉིས་ཀྱི་བད་རྣམ་འགྱུར་གོ་ར་འགྱུར་བ་འགྲོ་ཡ་ཧྲ་འདྲི་བྱེད་བྱེད་ནི་ཁོ་ར་གཉིས་ཀྱིས་ཕར་ཚུར་ཁོ་ར་གཉིས་ནང་ཁུལ་ལ་རྒྱ་སྐད་སྐད་ཆ་བཤད་ཁོ་ར་ཚོ Phone ལ་ད་ད་ཁོ་ར་ཚོ WeChat Group ད་འདྲི་ད་ཕ་ལི་གུ་རྒྱ་མི་གུ་འདྲི་ནང་ལ་ཕར་ཚུར་གྲོས་བསྡུར་བྱེད་བྱེད་ནི Game གྱི Match གྱི Half Time དུས་ཚོད་སྐབས་སུ་ནི་ང་དང་ངའི་འོག་མ་གྱི་དེ་ས་ལ་ནི་ཁོ་ཚོ་བུ་དྲུག་བདུན་ཅིག་སླེབས་ང་གཉིས་ལ། དང་པོ་བུ་གཅིག་གིས་ད Twitter ལ Video ནང་ལ་མཐོང་གི་རེད་བ་བུ་ཞྭ་མོ་དཀར་པོ་གྱོན་ནས་བསྡད་ཁོ་ཡིས་ང་ལ་ཁ་བཏུག་གོ་ར་ལག་དཔུང་པ་བ་ལ་ལག་པ་བཞག་ནས་རྒྱ་སྐད་རྒྱག་འགོ་ཚུགས་ང་ལ་ཨ་ངེད་ཀྱིས་ང་རྒྱ་སྐད་ཤེས་ཀྱི་མེད་ཡ་ང་དབྱིན་ཇི་ནང་སྐད་ཆ་བཤད་དགོས་ཡོད་ན་བཤད་དགོས་ལབ་ཡིན་པ་ངས་ཨ་ནི་ཨེ་འདྲེ་ལབ་དུས་སྐབས་སུ་ཨ་ནི་ཁོ་ཚོས་ཁྱོད་བོད་པ་མ་རེད་ཁྱོད་རྒྱ་མི་རེད་ཨེ་འདྲེ་ལབ་ཁྱོད་རྒྱ་སྐད་རྒྱོབ་ཨེ་འདྲེ་ལབ་ཡོང་ཨ་ང་ཨེ་འདྲེ་མ་རེད་ང་བོད་པ་ཡིན་ང་བོད་པ་གཙང་མ་གཙང་རྐྱང་ཡིན་དེ་ངའི་བོད་རྒྱལ་དར་རེད་ཨེ་འདྲེ་ལབ་དུས་སྐབས་སུ་དེ་ཨེ་འདྲེ་མ་རེད་ཁྱོད་ཚོའི་རྒྱལ་དར་རྒྱ་ནག་རེད་ཁྱོད་ཚོའི་མི་མང་རྒྱ་ནག་རེད་ཨེ་འདྲེ་ལབ་ཁོ་ཚོས་ཡོད་ད་སྐད་ཆ་བཤད་སྟངས་ཡོད་ར། ཨ་འདི་འདི་མ་ཟད་བར་ད་དུས་ཁོ་རང་ཚོའི་རྒྱ་མི་སྐད་ནང་ལ་ཚིག་བཙོག་འདྲ་མང་པོ་ལབ་སོང་ད་ངས་ང་རྒྱ་སྐད་ད་ཧྲེང་གོ་མ་ར་ཡིན་ནའི་ངས་ཏིས་ཏིས་གོ་ཚོད་འདུག་ཨ་ནི་འདྲ་བྱེད་དུས་སྐབས་སུ་ནི་ང་ཡིན་ནའི་སེམས་པ་བཟོད་མ་བཟོད་ཨ་ནི་ངེད་ཀྱིས Security ད་ནི་ཚོ་ལབ་ག་འགྲོ་ཡིན་པ་ཁོ་ཚོ་ང་ཡི་འདྲ་ཐུབ་ཚོད་བཏང་གི་འདུག་འདྲ་ལབ་ག་འགྲོ་ཡིན་པ་འདྲ་ལབ་དུས་ཨ་ནི་ཁོ་ཚོ་ཡི་ཏིས་ཚ་ཁ་ཚིག་གི་ཆ་ནས་ཁོ་ཚོ་ཕ་ཁོ་རང་ཚོ་སྡོད་ས་ལ་ལོག་འགྲོ། ཡང་བསྟན་འཛིན་ཚངས་པ་ལགས་ཀྱི་དགོངས་པར་ད་ཆ་དཀའ་རྙོག་དེ་ཚར་བ་ཡིན་འགྲོ་བསམ་ཡང་དེ་མིན་པར་རྩེད་འགྲན་དེ་གྲོལ་བའི་མཚམས་སུ་རྒྱ་མིའི་བུ་གཉིས་གསུམ་ཡོང་ནས་ཁོང་གི་ས་ནས་བོད་ཀྱི་རྒྱལ་དར་འཕྲོག་ནས་བྲོས་ཕྱིན་སྐོར་སོགས་གསུངས་དོན། ལ་མཐའ་མ་དེ་ལ་ནི Match དེ་ད་ཚར་དུས་སྐབས་སུ་ནི་ང་ཚོ་གི Team དེ་ཐོབ་ར་མི་ཚང་མ་ད་བད་ཡར་ལངས་ནས་སྐད་རྒྱག་ཡོད་ར་སོ་སོའི Team ཐོབ་དུས་ཨན་ཨན་འདྲའི་སྐབས་སུ་ཨ་ནི་ཁོང་ཚོ་གིས་གོ་སྐབས་ལེན་ནས་རྒྱ་མི་བུ་གཉིས་གསུམ་ཅིག་གིས་རྒྱབ་ལོགས་ལ་ཁུ་སིམ་སིམ་སླེབས་ནས་ངའི་དཔུང་པ་སྒང་ནས་རྒྱལ་དར་བད་ཨན་འདྲའི་སྐོར་སིམ་ནི་འཕྲོག་ནས་བྲོས་འགྲོ་སོང་འོ་འདྲ་བྱེད་ནི་ད་ག་ལ་འོ་ད་ཐུབ་ཚོད་རང་ར། ཡང་ཁོང་གིས France སོགས་རང་དབང་ལུང་པའི་ནང་རྒྱ་མིས་བོད་པར་ཐུབ་ཚོད་དེ་འདྲ་གཏོང་སྐབས་བློ་ཕམ་པོ་བྱུང་སྐོར་སོགས

རྒྱ་མིའི་སྐད་འཕྲིན་དྲ་རྒྱ་བརྒྱུད་ནས་བོད་ཀྱི་རྒྱལ་དར་འཕྲོག་བཅོམ་བྱས་པ་དང་བོད་ཀྱི་རྒྱལ་དར་མེར་བསྲེགས་བཏང་བའི་བརྙན་ཐུང་ཁག་གཉིས་འགྲེམ་སྤེལ་བྱས་པ་དང་དེའི་གཤམ་ལ་རྒྱ་རིགས་མང་པོས་ཁོ་པ་ནི་དཔའ་བོ་ཡིན་ཚུལ་མཆན་བཀོད་པ་མ་ཟད་གལ་ཏེ་རྒྱ་རིགས་དེ་སློབ་ཕྲུག་ཡིན་ཚེ་རྒྱ་ནག་གཞུང་ཚབ་ལ་འབྲེལ་བ་བྱེད་དགོས་སྐོར་ཡང་བཀོད་འདུག། ཡང་བོད་པའི་ན་གཞོན་བསྟན་འཛིན་ཚངས་པ་ལགས་ཀྱིས་སྐབས་དེར་ཁོང་གིས་རྒྱ་མིའི་ཕྲུ་གུ་དེ་ཚོའི་མཉམ་དུ་གློ་བུར་དུ་རྩེའི་སྐྱོན་འགོས་བྱུང་བ་སོགས་ལ་བརྟེན་ནས་ཁོང་གི་ལག་འཁྱེར་ཁ་པར་ནང་བརྙན་ཐུང་དང་པར་བརྒྱབ་རྒྱུའི་གོ་སྐབས་སོགས་མ་བྱུང་ན་ཡང་སྟབས་ལེགས་པ་ཞིག་ལ་ཁོང་གི་ལས་ཀ་ཚང་མ་རྒྱ་རིགས་ཕོ་གསར་དེ་ཚོས་བྱས་ནས་ཁོ་རང་ཚོའི་ནོར་འཁྲུལ་ཚང་མ་ཕྱིར་གསལ་སྟོན་སྐོར་འགྲེལ་བརྗོད་གནང་གི་འདུག་ཡང་ཁོང་གིས་རྩེད་རའི་ནང་གི་བདེ་འཇགས་སྲུང་སྐྱོབ་ཀྱི་མི་སྣ་ཚོར

ཨ་ལས་རྒྱ་ནག་གི་བ། ཨ་ལས་ལ། ཡང་བསྟན་འཛིན་ཚངས་པ་ལགས་ཀྱིས་ད་རེས་བོད་དོན་གོ་རྟོགས་སྤེལ་བ་དེ་རྒྱ་ནག་ནང་གླེང་སློང་ཤུགས་ཆེ་བྱུང་ནས་ལམ་ལྷོང་ཆེན་པོ་བྱུང་སྟབས་བོད་མི་སྤྱི་དང་ལྷག་དོན་དུ་བོད་པའི་གཞོན་སྐྱེས་རྣམས་ལ་བརྡ་ལན་གང་གནང་རྒྱུ་ཡོད་སྐོར་གནད་འདྲི་ཞུས་པས། ཁོང་གིས་བོད་མི་ཚང་མ་མཉམ་རུབ་སྒོ་ནས་བོད་དོན་ལས་འགུལ་སྤེལ་རྒྱུ་གལ་ཆེན་པོ་ཡིན་པ་དང། གོ་སྐབས་དམ་འཛིན་གནང་རྒྱུ་གལ་ཆེ་ཡིན་པ་མ་ཟད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བཙན་བྱོལ་བོད་མི་རྣམས་ལ་མཐུན་རྐྱེན་བཟང་པོ་ཡོད་དུས་མཚམས་རེ་བོད་དོན་འཐབ་རྩོད་ལ་ལྷོད་ཡངས་ལྟ་བུ་འགྲོ་དུས་བོད་མི་ཕན་ཚུན་དྲན་གསོ་གཏོང་རེས་གནང་རྒྱུ་དེ་གལ་ཆེ་ཡིན་སྐོར་བརྡ་ལན་གནང་དོན་ལ། བོད་པ་གི་དཀའ་ངལ་སེལ་ཆེད་དུ་ནི་མི་གཅིག་མ་རེད་མི་གཉིས་མ་རེད་མི་ཚང་མ་གིས་མཉམ་དུ་ཧ་རུ་ཧྲུ་རུ་བྱེད་ནས་བྱེད་ན་མ་ཤེས་ནི།

ལགས་སོ་ལགས་སོ་ཐུགས་རྗེ་གནང། ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཕྱི་དྲིལ་གྱི་ལེ་ཚན་ནང།

ཁོང་གིས་ཉེ་ཆར Ted Talk ཞེས་པའི YouTube དྲ་ཐོག་ཐོག་སྙན་གྲགས་ཆེ་བའི་གཏམ་བཤད་ཀྱི་སྡིངས་ཆ་འདིའི་ཐོག་བོད་མིའི་ངོ་བོ་ཉར་ཚགས་ཆེད་བོད་ཀྱི་སྐད་ཡིག་དེ་ཧ་ལས་པའི་གལ་ཆེན་པོ་ཞིག་ཆགས་ཡོད་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་ཡོད་པ་རེད་འདུག། བཀྲ་ཤིས་བདེ་ལེགས། རྣམ་པ་ཚོ་ངའི་མིང་ལ་བསྟན་འཛིན་དབང་མོ་རེད། ཨ་ནི། ང་ངའི་གི་སྐྱེས་ས་རྡ་རམ་ས་ལ Himachal Pradesh རྒྱ་གར་ནང་ལ་རེད།

འདི opportunity འདི་སྤྲད་སོང་ཨ་ནི་འོན་ཏེ་དེ་འདྲ་ང་ངའི་ཐོག་ནས་ཡིན་ན་ང་ལོ་བཅུ་བདུན་ཡིན་པ་ཙང་ང་ལ་ཡོད་ཆེན་པོ་ལའང་གོ་སྐབས་མེད་ཨ་ནི་འོན་ཏེ youtube ནང་ལོགས་ལ་ཁོང་ཚོ་ལ་དཔེ་མང་པོ follow བྱེད་མཁན་ཡོད་རེད་ཨ་ནི་འོན་ཏེ

ང་སྔོན་མ་ནས་ང་འདི་ལ་སླེབས་པ་ཙམ་གྱི་ངའི་གི་ཕ་མ་དང་ངོ་ཤེས་པ་ཚང་མ་གིས་ཁྱེད་རང་བོད་པ་ལ represent བྱེད་དགོས་རེད་ལབ་ནས་གསུངས་སོང་ཨ་ནི་འོན་ཏེ་ང་བོད་པ་རང་གྱི identity དེ་སྟོན་དགོས་བསམས་ནས་ཨ་ནི་འོན་ཏེ་ང Ted Talk དེ་འདྲའི་བསམ་བློ་འཁོར་སོང། ལགས་སོ་ད་ད་ལྟ་ཁྱེད་རང་གིས་ཅིག Ted Talk གི་གཏམ་བཤད་འདིའི་ནང་ལོགས་ལ་གཙོ་བོ་གཅིག་བོད་པའི་གི་སྐད་ཡིག་སྐོར་ལ་གསུངས་པ་ཨ་ནི་ད་ལྟ་ཁྱེད་རང་སློབ་གྲྭ་ནང་ལོགས་ལ་ཧ་ལམ་ད་བོད་པའི་སློབ་ཕྲུག་ཁྱེད་རང་མཉམ་དུ་གཞན་པ་ཡོད་ན་མེད་ན་ཨ་ནི་གཅིག་བོད་པའི་གི་སྐད་ཡིག་འདི་དྲན་པ་མ་བརྗེད་ཆེད་དུ་ཁྱེད་རང་ག་རེ་གནང་གི་ཡོད། ལགས་སོ་ང་ང་འདི་ལ།

ང་ཕྱི་རྒྱལ་དང་བོད་པ་གཉིས་ཆ་ལ་གཉིས་ཆ་བ་གཅིག་སང་རྒྱུག་བྱས་ནས་ཨ་ནི་ང་རང་ལ་གཅིག་མ་འོངས་པ་དམིགས་ཡུལ་དེ་ཁོ་རང་གཉིས་ལ་ང་རང་ག་ཚོད་ཐུབ་ཐུབ་བོད་པ community ལ serve བྱེད་སྙིང་འདོད་འདུག།
ལགས་སོ་བསྟན་འཛིན་དབང་མོ་ལགས་ད་ལྟ་ལོ་བཅུ་བདུན་ཡིན་གསུང་གི་འདུག་ལོ་བཅུ་བདུན་འདི་ཕྱོགས་གཅིག་ནས་ལོ་ད་གཅིག་མགོ་ཚོས་ཡས་ཀྱི་དུས་ཚོད་ཆགས་ཕྱོགས་གཅིག་ནས་ཡང་ལོ་ཆུང་ཆུང་རེད་ལོ་བཅུ་བདུན་ཟེར་དུས་ཨ་ནི་ཁྱེད་རང་གིས་ད་ཕྱི་རྒྱལ་ནང་ལོགས་ལ་འཚར་ལོངས་བྱེད་བཞིན་པའི་གི་བོད་པའི་ད་ལོ་གཞོན་སྐྱེས་མང་པོ་ཡོད་རེད་པ་བོད་མི་ལོ་བཅུ་དྲུག་བཅུ་བདུན་འདི་འདྲ་ཁོ་རང་ཚོ་ལ་བསླབ་བྱ་མར་གསུང་ན་ག་རེ་རྒྱག་གི་ཡོད། ཁོ་ཚོ་ལ་ང་དེ་རང་ལབ་སྙིང་འདོད་འདུག་གི། ག་རེ་ཡིན་ནའི Situation ག་རེ་ཡིན་ནའི་ཨ་ནི་ག་འདྲ་ཁོར་ཡུག་ནང་ཡོད་ནའི། སོ་སོ་བོད་པ་ཡིན་པ་གཅིག་སོ་སོ་ནང་ལོགས་ལ་མ་བརྗེད་པ་བྱས། ཨ་ནི་བོད་སྐད་དང་བོད་གཞས་དང་སྒོར་གཞས་དང་ཨ་ནི་ང་ཚོ།

བསྟན་འཛིན་པ་སངས་མོ་རང་གིས་ང་ལ་ཤུགས་རྒྱབ་ཁེ་ཡོད་མ་རེད་འདི་ལབ་ནི་ཨ་ནི། ང་འོ་འདི TED Talk ལ་ག་ཅི་ཞུགས་དང། ང་རང་ག་ཅི་ལོ་རྒྱུས་དེ་ག་འདྲ་ཤེས་དགོས་ཡོད་ན་ག་ཅི་ང་ལ་ང་ལ་སེམས་ཤུགས་དེ་སྐྱེས་སོང།
ད་མི་ཚང་མ་ཅིག་གང་ལྟར་མང་པོ་ཅིག་ལ་སོ་སོའི་ཀྱི་མི་ཚེ་ནང་ལོ་ག་རེ་བྱེད་མ་བྱེད་དེ་ལ role model འདྲ་བོ་ཅིག་ཡོད་རེད་པ་མིག་དཔེ་ལྟ་ས་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་རེད། བསྟན་འཛིན་དབང་མོ་ལགས་ཁྱེད་རང་ལ་ཡ་ནི་ཡ་ཁྱེད་རང་གི་མི་ཚེ་ནང་ལོགས་ལ་དམིགས་བསལ་གྱི role model དེ་འདྲས་ཡོད་ན་མིག་དཔེ་ལྟ་ས་དེ་འདྲས་ཡོད་ན། ངའི་མི་ཚེ་ནང་ལ role model ངའི་ཅིག་སྤོ་ལགས་རེད། ངའི་སྤོ་ལགས་སྔོན་མ་ནས་ང་ཚོ་ལ་བོད་ཡིག་ག་ཇི་བོད་ཡིག་ག་ཇི Importance དང་བོད་སྐད་ག་ཇི་དང་ང་ཚོ་ནང་པ་ཆོས་ག་ཇི་ང་ཚོ་ག་ཇི Family གང་ཟག་ལ་གསུང་གི་རེད་ཨ་ནི་ཨོ་འདི་གི་སྤོ་ལགས་ནས་ཡོད Inspire ཡིན། ཨ་ནི་མ་འོངས་པར་ད་ཁྱེད་རང་ཅིག་སོ་སོའི་གི་མི་ཚེའི་མདུན་ལམ་ཡོད་རོ་ག་རེ་ག་རེ་གནང་ཡས་ཀྱི་རེ་བ་དང་འདོད་པ་བྱེད་ཀྱི་ཡོད་ན།

ཨཱ་ནི། ང་ཚོ་ག་ཇི། བོད་པ་ཡང་མིན་ན། World ག་ཇི། འཛམ་བུ་གླིང་གང་ཟག་ག་ཇི Society ལ་ཕན་གཏོང་གི་ཐུག་འདུག།
བསྟན་འཛིན་དབང་མོ་ལགས་ཀྱིས་མ་འོངས་པར་ཁོང་མི་ཚེའི་ནང་སྤྱི་ཚོགས་ཞབས་ཞུ་བསྒྲུབ་རྒྱུའི་དམིགས་ཡུལ་འཛིན་གྱི་ཡོད་པ་དང། ཁོང་ད་ལྟའི་ཆར་ཨ་མི་རི་ཀ་གི་མཐོ་སློབ་ཁག་ཅིག་གི་ནང་མུ་མཐུད་སློབ་སྦྱོང་བྱ་རྒྱུའི་གོ་སྐབས་ཐོབ་རྒྱུའི་ཐོག་འབད་བརྩོན་གནང་བཞིན་ཡོད་པ་གསུང་གི་འདུག། ལེ་ཚན་འདི་ཡི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་སེང་གེ་ཡིན། ཐེངས་འདིའི་མི་རབས་གསར་པ་ཞེས་པའི་ལེ་ཚན་ནང་རྒྱ་གར་གྱི NDTV ཞེས་པའི་བརྙན་འཕྲིན་ལས་ཁང་གི་སྤྱི་ཁྱབ་རྩོམ་སྒྲིག་འགན་འཛིན་སོ་ནི་ཡ་སིང་ལགས་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་དང་ས་གནས་ཀྱི་སྐུ་ཚབ་ཁག་ཅིག་དང་མཇལ་འཕྲད་གནང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བརྙན་ཐུང་དང་འབྲེལ་བའི་བཀའ་མོལ་གནང་ཡོད་པ་དང་མ་འོངས་བརྙན་འཕྲིན་ལས་ཁང་ནས་དེ་འབྲེལ་གྱི་གནས་ཚུལ་བཀོད་སྤེལ་བྱ་ཕྱོགས་ལ་དོ་ནན་ཡིད་གཟབ་གནང་རྒྱུ་ཡིན་པ་གསུངས་ཡོད་པའི་སྐོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་འདི་གའི་ལས་བྱེད་དོན་གྲུབ་རྣམ་རྒྱལ་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། ཉེ་སྔོན་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སློབ་མ་བརྒྱ་དང་ཉི་ཤུ་ཙམ་ལ་བཀའ་སློབ་སྩལ་གནང་མཛད་པའི་བརྙན་ཐུང་ཞིག་གི་ནང་མཛད་སྒོའི་ཐོག་རྒྱ་གར་གྱི་བྱིས་པ་ཞིག་ནས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཐམ་རྒྱུ་ཆོག་གི་རེད་དམ་ཞེས་བཀའ་འཁྲོལ་ཞུས་པའི་རྗེས ྋགོང་ས་མཆོག་ནས་བྱིས་པ་དེར་བྱམས་བརྩེའི་གཟིགས་སྐྱོང་གནང་པའི་ཁྲོད་བརྙན་པར་བཅད་གཏུབ་བྱས་ནས་ཁྱབ་གདལ་དུ་བཏང་བ་དང་རྒྱལ་སྤྱིའི་བརྒྱུད་ལམ་ཁག་དང་དེ་བཞིན་སྤྱི་ཚོགས་དྲ་ལམ་གྱི་ཡུ་ཊུབ་པ་འགའ་ཤས་ཀྱིས་གོང་ས་མཆོག་ལ་གཞི་མེད་སྐྱོན་འཛུགས་དང་མཚན་སྨོད་ཀྱི་འཆལ་གཏམ་སྣ་ཚོགས་སྤེལ་ནས་བོད་མི་དང་ནང་པ་ཡོངས་ཀྱི་སེམས་ཁམས་ལ་ཕོག་ཐུག་བཏང་ཡོད་པ་རེད། རྒྱ་གར་ནང་བོད་མི་དང་ཧི་མ་ལ་རི་རྒྱུད་ཀྱི་ནང་པ་གཙོས་པའི་རྒྱལ་སྤྱིའི་ཡུལ་གྲུ་གང་སར་བོད་མི་ཚོས་བརྒྱུད་ལམ་ཁག་ནས་གནས་ཚུལ་ལ་ཞིབ་འཇུག་མ་བྱས་པར་གོང་ས་མཆོག་ལ་མཚན་སྨད་ཞུས་པ་དེར་དགོངས་སེལ་ཞུ་དགོས་པ་དང་མཚན་སྨད་ཀྱི་བརྙན་ཐུང་འགྲེམས་སྤེལ་མཚམས་འཇོག་བྱེད་དགོས་པའི་ལས་འགུལ་བསྟུད་མར་སྤེལ་དང་སྤེལ་མུས་སུ་ཡོད་པ་རེད། དེ་འབྲེལ་ལས་འགུལ་གྱི་ཁྲོད་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན། རྒྱ་གར་གྱི་རྒྱལ་ས་ལྡི་ལིར་ཨན་ཏི་ཏི་བྷི་ཞེས་པའི་རྒྱ་གར་གྱི་བརྙན་འཕྲིན་ལས་ཁུངས་མདུན་དུ་བོད་མི་ཁག་ཅིག་ནས་རང་འགུལ་གྱིས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང་ཡང་ཚེས་ཉི་ཤུ་དྲུག་ཉིན། དབུས་དང་ལྡི་ལི་དེ་བཞིན་བཀའ་བློན་སྦུག་ས་གནས་གཞོན་ནུ་ལྷན་ཚོགས་བཅས་ནས་བརྙན་འཕྲིན་ལས་ཁུངས་དེའི་མདུན་ངོ་རྒོལ་གྱི་ལས་འགུལ་གྲ་སྒྲིག་བྱེད་བཞིན་པའི་སྐབས་བརྙན་འཕྲིན་ལས་ཁང་གི་སྤྱི་ཁྱབ་རྩོམ་སྒྲིག་འགན་འཛིན་སོ་ནི་ཡཱ་སིང་ནས་གཞོན་ནུ་ལྷན་ཚོགས་ཀྱི་སྐུ་ཚབ་ལས་ཁུངས་སུ་མགྲོན་འབོད་གནང་ནས ྋགོང་ས་མཆོག་གི་བརྙན་ཐུང་དང་འབྲེལ་བའི་བཀའ་མོལ་བྱུང་འདུག་ལ། དེའི་སྐོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་གནད་འདྲི་ཞུས་པ་ཡིན། དེ་ལྟར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་དམ་པ་མགོན་པོ་དོན་གྲུབ་ལགས་དེ་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ་ཞུ་བ་ཡིན། དེ་རིང་ལྷན་རྒྱས་ཚོ་གི་ངོ་དེབ་ནང་བལྟས་པ་ཡིན་ན། ད་ཉེ་ཆར་སྐྱབས་མགོན་རིན་པོ་ཆེ་ལ་ཡང་མཚན་སྨད་ཀྱི་གནས་ཚུལ་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད། དེ་དང་འབྲེལ་བའི་ཐོག་ནས་ད་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཆེ་ཁག་དེ་ཨན་ཏི་ཏི་བྷི་བྱས་ད་བརྙན་འཕྲིན་ལས་ཁང་ཆེན་པོ་འདི་གི་རྩོམ་སྒྲིག་འགན་འཛིན་སོ་ནི་ཡཱ་སིང་ཟེར་དེ་མཉམ་པོ་ལྷན་རྒྱས་ཚོ་མཇལ་འཕྲད་གནང་ཞག་བྱས་ཙང་འདི་མཇལ་འཕྲད་སྐབས་ལ་ཡང་བཀའ་མོལ་ག་འདྲ་ག་རེ་བྱུང་གནང་ཡོད་ན་ཨ་ནི་ཁོ་རང་ཚོ་གིས་ད། འཐུས་ཤོར་ཕྱིན་པ་དང་ནོར་འཁྲུལ་ཤོར་བ་དེ་ཚོ་ལ་ངོས་ལེན་ག་འདྲ་བྱུང་ཡོད་ན། ལགས་འོ་ད་སྤྱི་ཡོངས་ཀྱི་ད་རེས་འདས་པའི་གི་ཉི་མ་ཉི་ཤུ་རྩ་གྲངས་འདིའི་ནང་ལོགས་ལ། བོད་མི་གཙོ་བོ་རྒྱུད་བོད་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་དང་དམ་ཚིག་གཡོ་བ་མེད་པའི་གི་མི་མང་ས་ཡ་མང་པོ་གི་སེམས་ནང་ལོགས་ལ་རྨ་ཁ་ཆེན་པོ་ཅིག་འདི་ཡི་གི་གསར་འགྱུར་བརྒྱུད་ལམ་ཁག་གི་ནང་ལོགས་ལ་གནས་ཚུལ་བདེན་པ་མ་ཡིན་པ་ཅིག་ཨ་ནི་ཅིག་འཁྱོག་གཏམ་གི་ཐོག་ནས་ཀྱི་བྱས་འདིའི་ཐོག་ནས་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གཞི་མེད་ཀྱི་སྐྱོན་འཛུགས་དང། ཨ་ནི་འདི་འདི་འདྲ་ཡོང་བསྡད་དུས་ཙམ་པ་ལ་དངོས་གནས་ཅིག་བློ་ཡུལ་ལ་ཤོང་དཀའ་བའི་ཀྱི་གནས་སྟངས་ཤིག་བྱུང་བ་རེད། ད་འདི་སྐབས་འདིའི་ཚེ། ཨ་ནི་བོད་རིགས་གཙོ་བོར་གྱུར་པའི་གི་ཧི་མ་ལ་ཡའི་གི་ཨ་ནི་ཅིག་གི་མི་རིགས་རེད་དེ་ནང་བཞིན་གི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་པ་དམ་ཚིག་ཡོད་པའི་གི་ད་ཅིག་གི་གང་ཟག་མང་པོ་ཞེ་པོ་ཅིག་གིས་འཛམ་གླིང་ཁྱོན་ཡོངས་ནང་ལ་ལས་འགུལ་སྤེལ་བ། ད་ད་ལས་འགུལ་འདི་གི་མུ་མཐུད་བྱས་ནས་ད་དེ་རིང་དུ་ཆ་མཚོན་པ་ཡིན་པ་ཡིན་ན། རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པ་ལ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཁག་གསུམ་གྱི་ཐོག་ནས། ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་རོ་ཧི་ནི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དེ་ནང་བཞིན་ཀ་ལིམ་པོང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་རྒྱུན་ལས་གཅིག་ཆ་ཤས་ལེན་པའི་ཐོག་ནས་ཀྱི་དེ་རིང་ལྡི་ལི་གྱི་རྒྱལ་ས་ལྡི་ལི་ལ་ལས་འགུལ་ཞིག་སྤེལ་བ་རེད་དེའི་གི་ཨན་ཏི་ཏི་བྷི་གྱི་གསར་ཁང་གི་མདུན་ལ་ཨ་ནི་སྐད་འབོད་ཀྱི་ལས་འགུལ་ད་དེའི་ལས་འགུལ་ནང་ལོགས་ལ་ཨ་ནི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཚོགས་གཙོས་དུ་ངའི་ཐོག་ནས་ཀྱི་ཨ་ནི་རྒན་བྱེད་བཞིན་ནས་གངས་ཅན་ཁེ་ས་ནི་བྱེད་བཞིན་ནས་ང་ཚོ་འབྲེལ་བ་ཞུས་པ་ཡིན་དེའི་གོང་ནས། NDTV ཀྱི་གནས་ཚུལ་ཐོས་མ་ཐག་ཏུ་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱི་ཕྱག་བྲིས་ཕུལ་བ་ཡིན། གང་ཅིའི་གནས་ཚུལ་དེའི་རིགས་དེ་ཞིབ་འཇུག་ནན་ཏན་དགོས་ཡོད་པ་དང་དེའི་ཐོག་ནས་ཀྱི་ཨ་ནེ་ཅིག་གནས་ཚུལ་བདེན་པ་མ་ཡིན་པའི་ཐོག་ནས་མི་མང་ལ་རྨ་ཁ་བཟོས་པ་དེ་ལ་ཨ་ནེ་ཅིག་ང་ཚོའི་ངོས་ནས་ཀྱི་སྐྱོན་བརྗོད་མཐའ་གཅིག་ཏུ་བྱེད་ཀྱི་ཡོད་ཟེར་ནས་ཞུས་པ་རེད་ད་ད་རིང་དངོས་སུ་ང་ཚོའི་སྐད་འབོད་ཀྱི་ལས་རིམ

ད་ལྟའི་བར་གྱི་གནས་སྟངས་འདིའི་ཐོག་ནས་ཀྱི་མི་མང་གི་ནང་ལོགས་ལ་ཨ་ནེ་ཅིག་སེམས་ཁམས་ལ་རྨ་ཁ་ག་ཚོད་བཟོས་པ། འདིའི་ཐོག་ནས་ཀྱི་ང་ཚོའི་ངོས་ནས་ཀྱི་སྐྱོན་བརྗོད་ག་རེ་ཡོད་པ་དེ་དང་པོ་དེ་ཆ་ཚང་ཞུས་པ་ཡིན། འདིའི་སྐོར་ལ་སོ་ཉ་སིང་ལ་ཆ་མཚོན་པ་ཡིན་པས་ན་འདི་འདྲའི་ཀྱི་གནས་སྟངས་ཐོག་ནས་ཀྱི་མོ་རང་ཡིན་པས་ནས་ཀྱི་འདིའི་ཐོག་ལ་བློ་འཚབ་ཆེན་པོ་ཡོད། སོ་ཉ་སིང་ལ་ཆ་མཚོན་པས་ན་རྒྱལ་བ་རིན་པོ་ཆེ་ལའང་ཨ་ནེ་ཅིག་སྔ་རྗེས་ཐེངས་ཁ་ཤས་ཤིག་བཅར་འདྲི་བྱས་མྱོང་བ་དང་རྒྱལ་བ་རིན་པོ་ཆེ་ལ་དད་གུས་ཆེན་པོ་ཡོད་མཁན་གྱི་ཨ་ནེ་གང་ཟག་ཅིག་རེད་ཤག་དེ་ཡིན་ཙང་ང་ཚོའི་གི་ཚོགས་འདུའི་བརྒྱུད་རིམ་ནང་ལོགས་ལ་ད་རིང་གི་གནད་དོན་འདིའི་ཐོག་ནས་གི་སོ་ཉ་སིང་མཆོག་ནས་གི་གང་ཅིའི་གནད་དོན་འདི་ལ་བློ་འཚབ་གྱུར་པ་དང་དེ་འདྲའི་ཆ་ཚང་ཅིག་གསུང་གནང་སོང་ཟེར་ཞུ་ཡ་ཡིན་ལགས། ཁྱེད་རང་གསུངས་པ་ནང་བཞིན་བོད་པ་གཙོ་བོ་གྱུར་པའི་འཛམ་གླིང་ནང་པ་ཡོངས་ཀྱི་སེམས་ཁམས་ལ་རྨ་ཁ་འདི་འདྲ་བཟོས་ནས་ད་ལས་འགུལ་རབ་དང་རིམ་པ་སྤེལ་བསྡད་ཡོད་རེད། ལས་འགུལ་འདི་ཚོའི་ཁྲོད་ནས་ད་མང་པོས་གི་བརྒྱུད་ལམ་ཆེ་ཁག་ནང་ལ་གནས་ཚུལ་འདི་འདྲའི་སྤེལ་མཁན་འདིའི་གྲས་ཀྱི་བརྒྱུད་ལམ་དེ་ཚོས་དགོངས་སེལ་ཞུ་དགོས་ཀྱི་ཅེས་གསུངས་པ་རེད། NDTV ཆ་བཞག་པ་ཡིན་ན་ད་རྒྱ་གར་ནང་ལ་བརྙན་འཕྲིན་ལས་ཁང་ཆེ་གྲས་ཅིག་རེད། ཁོ་རང་ཚོའི་ཐོག་ནས་ནོར་འཁྲུལ་ཤོར་བ་དེ་ངོས་ལེན་དང་དེ་ནང་བཞིན་གྱི་དགོངས་སེལ་ཞུ་ཡས་ད་འདི་འདྲའི་རྣམ་པ་འདྲ་ཅིག་ག་རེ་ཡོད་ན། ལགས། འོ་ད་ཁོང་རྣམ་པ་ཚོས་ཀྱིས་གནས་ཚུལ་འདི་ཨེ་ཅིག་ད་རེས་བཏོན་པའི་སྐབས་ལ་ཀྱི། གང་ཅིའི་བརྙན་ཐུང་འདིའི་ཀྱི་གཙང་མ་ཞུ་རྒྱུ་མེད་པ་བྱས་ནས Blur ཞུ་དགོས་རེད་པ་ལ་སེ་མངོན་གསལ་དང་ཁ་གསལ་ཞེ་དྲག་མེད་པ་བྱས་བྱས་ནས་བཏོན་ཡས་འདིའི་ཀྱི་རྒྱུ་མཚན་ཡོད་སེ་བྱས་ནས་གསུངས་གནང་སོང། ཨ་ནི་ཁོ་རང་ཚོའི་གི་མིང་འབོད་གནང་ཡས་དེ BBC དང CNN ནང་ལོགས་ལ་གཙང་མ་གཙང་རྐྱང་བྱས་ནས་གང་ཅི་གསར་འགྱུར་གཞན་པ་དེའི་ནང་ནས་བཏོན་པ་རེད་ཡིན་པ་ཡིན་ནའི NDTV གི་ཐོག་ནས་གི་དེ Blur བྱེད་དགོས་ཡས་དེའི་གི་རྒྱུ་མཚན་ཅིག་ཡོད། གཉིས་ཐད་ནས་ད་ད་ཕྱིན་ཆད་ནི་མ་འོངས་པ་གི་གནད་དོན་ཐོག་ལ་དེ་འདྲ་མ་ཡོང་ཡས་ཡ་ལ་ཨ་ནི་ཁས་ལེན་གཙང་མ་ཞུ་གི་ཡོད་ལྷག་དོན་དུ་ཡ་རྒྱལ་བ་རིན་པོ་ཆེ་གི་གནད་དོན་དང་འབྲེལ་བའི་གི་གནས་ཚུལ་ག་འདྲ་ཞིག་ཡིན་པ་ཡིན་ནའི་གི། ཨ་ནི་གཙོ་བོ་གཙོ་འགན་བཞེས་མཁན་དེ་རྩོམ་སྒྲིག་འགན་འཛིན་སོ་ཉ་སིང་ཁོ་རང་གིས་དེའི་སྒང་ལ་ནན་ཏན་གྱིས་ཨ་ནི་ཅིག་དེའི་ཐོག་ལ་ཐུགས་ཁུར་བཞེས་བཞེས་བྱས་ནས་ཨ་ནི་ཅིག་རྒྱལ་བ་རིན་པོ་ཆེ་གྱི་གནད་དོན་དང་འབྲེལ་བའི་གྱི་གནས་ཚུལ་ག་འདྲ་ཞིག་བསྐུར་གྱི་ཡོད་ནའི་རེད་སྤེལ་གྱི་ཡོད་ནའི་རེད་སྤྱི་ཚོགས་དྲ་རྒྱའི་ནང་འཇོག་གི་ཡོད་ནའི་རེད་ག་འདྲ་ཡིན་པ་ཡིན་ནའི་ཀྱི་དོ་དམ་ནན་ཏན་གནང་གི་ཡིན་ད་ལན་གྱི་ཉམས་མྱོང་འདིའི་ཐོག་ནས་ཀྱི་འཐུས་ཤོར་ཕྱིན་པ་དེ